ཤེས་པའི་ཐོབ་པ་ཟེར་ཏེ་ད་ལྟ་ཤེས་པའི་ཐོབ་པ་དེ་ལ། ལམ་གང་དུ་དུ་ཐོབ་ས་གང་དུ་དུ་ཐོབ་ཐོབ་པའི་དབྱེ་བ་བྱེད། ད་ལམ་གང་དུ་དུ་ཐོབ་དེ་ལ་མཐོང་ལམ་དུ་དུ་ཐོབ་དང་སྒོམ་ལམ་དུ་དུ་ཐོབ་དང་བཤད་པའི་ལྷག་མ་དུ་ཐོབ་བཤད་པའི་ལྷག་མ་ལ་དུ་ཐོབ་བྱེད་པ་འདི་རེད། ད་དྲུག་ཤོ་དེ་ཁོ་རེད་ད་གང་བྱེད་འོ་དེ་རེད། ད་མཐོང་ལམ་དུ་དུ་ཐོབ་ལབ་དུས་སྒང་ལ་མཐོང་བའི་ལམ་ལ་བཟོད་པ་དང་ཤེས་པ་ཇི་ལྟར་སྐྱེ་བ་ན་མ་འོངས་པ་ཐོབ་དེ་ཉིད་ལ་རྗེས་གསུམ་ལ་ནི་ཀུན་རྫོབ་ཀྱང་དེ་ཕྱིར་མངོན་རྟོགས་མཐའ་ཞེས་བྱ། དེ་ནི་མི་སྐྱེའི་ཆོས་ཅན་ཡིན་རང་དང་འོག་ས་འགོག་པའི་མཐའ་རང་བདེན་རྣམ་ཅན་འབད་ལས་བྱུང་ཆགས་ཅན་བཅུ་དྲུག་པ་ལ། རང་བདེན་རྣམ་ཅན་འབད་ལས་བྱུང་བྱས་པ་འོ་ད་འདི་པ་དོན་དང་འདི་གིས་མཐོང་ལམ་དུ་དུ་ཐོབ་ཟེར་འདི་རེད། ད་མཐོང་ལམ་དུ་དུ་ཐོབ་ལབ་དུས་སྒང་ལ་ད་ཁ་སང་ཞུས་པ་ནང་བཞིན་བཟོད་པ་དང་ཤེས་པ་ལ་ད་མཐོང་ལམ་བཟོད་མཐོང་ལམ་བཟོད་པ་དང་ཤེས་པ་ཇི་ལྟར་སྐྱེས་པའི་སྐབས་ལ་དཔེར་ན་བསམ་གཏན་དང་པོའི་ཉེར་བསྡོགས་ལ་བརྟེན་ནས་ཉན་ཐོས་ཀྱི་མཐོང་ལམ་སྡུག་བསྔལ་ཆོས་བཟོད་སྐྱེས་པ་དེའི་ཚེ། བསམ་གཏན་དང་པོའི་དངོས་གཞི་ཙམ་པོ་བ་དང་ཁྱད་པར་ཅན་དང་གཉིས་པ་དང་གསུམ་པ་དང་བཞི་པའི་དངོས་གཞི་ལ་བརྟེན་པའི་མཐོང་ལམ་དེ་དག་མ་འོངས་མི་སྐྱེ་བའི་ཚུལ་གྱིས་ཐོབ་འགྲོ་བ་རེད། ཟེར་བ་འོ་དེ་འདི་འདྲས་ཡིན་ཙང། ད། མཐོང་ལམ་གྱི་སྐབས་སུ་བཟོད་པ་དང་ཤེས་པ་ཇི་ལྟར་ག་ཚོད་སྐྱེ་གི་ཡོད་ན་ཡང་ད་མ་འོངས་མི་སྐྱེ་བའི་ཆོས་ཅན་རེ་རེ་ཐོབ་ཡོང་དགོས་རེད། ད། རྗེས་ཤེས་དང་པོ་གསུམ་གྱི་སྐབས་སུ་བདེན་པ་མངོན་པར་རྟོགས་པའི་མཐའ་ལས་བྱུང་བའི་ཀུན་རྫོབ་ཤེས་པ་ཡང་ཐོབ་གི་རེད། རེད་སོང་ཨ། འོ་ད་འདི་སེམས་ལ་འདུག་ཉེ་བོ་ན། དེ་འདྲ་གི་ཀུན་རྫོབ་ཤེས་པ་དེ། རང་ས་དང་འོག་སའི་སས་བསྡུས་རེད། དེ་ནི་དམིགས་པ་དང་རྣམ་པ་བྱས་པ་ཡིན་ན་ནི་བདེན་པའི་རྣམ་པ་ཅན་རེད། དེ་ཡང་དེ་ནི་ཁོ་འབད་པ་ལ་བརྟེན་ནས་འབྱུང་བ་ཡིན་ཏེ། མཐོང་ལམ་བསྒོམ་པའི་སྟོབས་ཀྱིས་སྐྱེས་པ་ཡིན་ཙང་འབད་རྩོལ་ལ་བརྟེན་ནས་འབྱུང་བ་ལབ་དགོས་རེད། ད་འདི་གསལ་པོ་རེད་སོང་ཨ། ད་ཡང་འདི་སྒང་ལ་འགའ་ཞིག་ལབ་ན། ད་དཔེར་ན་མཐོང་ལམ། དབང་པོ་དད་པས་རྗེས་འབྲང་སྦྱོར་བ། ད། དད་པས་འདི་ག་འདྲེས་ན་དྲན་གྱི་འདུག་ད། ཉན་ཐོས་ཀྱི་མཐོང་ལམ། དད་པས་རྗེས་འབྲང་དེ་གི་སྡུག་བསྔལ་ཆོས་བཟོད་རྒྱུད་ལ་སྐྱེས་པ་དེའི་ཚེ། ཆོས་ཀྱི་རྗེས་འབྲང་གི་སྡུག་བསྔལ་ཆོས་བཟོད་དེ་མ་འོངས་མི་སྐྱེ་བའི་ཚུལ་གྱིས་ཐོབ་ཀྱི་རེད་ཟེར་བྱས་ལབ་ཀྱི་འདུག་དེ་འདྲའི་གཅིག་ཡོང་གི་འདུག་ར། ད་ག་ཆེ། ག་ཟེར་ན་ཁོ། འདིའི་སྐབས་སུ། དད་པའི་རྗེས་འབྲང་དང་ཆོས་ཀྱི་རྗེས་འབྲང་གཉིས་ཀ་ཐོབ་ཆོག་གི་ཡོད་པ་གང་ཞིག་ལ་ཡིན་ན་ཡང་ཁོ་རང་དབང་པོ་རྟུལ་དྲགས་ནས་ད་ཆོས་ཀྱི་རྗེས་འབྲང་དེ་མ་འོངས་མི་སྐྱེ་བའི་ཚུལ་གྱིས་ཐོབ་ན་མ་གཏོགས་དངོས་གནས་ཐོབ་ཡ་ཡོད་མ་རེད་བ། ག་རེད་ཟེར་ན་རེད་བ་ད་འདི་འདྲའི་ཕྱིར་བ་ད་རྐྱེན་མ་ཚང་བ་ལ་ད་མི་འདི་ཡིན་ཟེར་བ་ད་དཔེར་ན་རེད་བ་མི་འདི་གི་ཡིན། དངོས་གནས་བྱས་ན་ཁོ་ལ་ཆོས་ཀྱི་རྗེས་འབྲང་གི་མཐོང་ལམ་དང་དད་པའི་རྗེས་འབྲང་གི་མཐོང་ལམ་གཉིས་ཀ་ཐོབ་ཐུབ་ཀྱི་ཡོད་རེད་ག་རེ་ཟེར་ན་ཁོ་རང་གིས་དཀའ་ལས་མ་རྒྱག་རེད་མ་གཏོགས་དཀའ་ལས་བརྒྱབ་ན་ཁོ་དབང་པོ་དབང་པོ་སྦྱངས་བྱས་གཉིས་ཀ་ཆགས་ཐུབ་ཀྱི་ཡོད་རེད་བ། ཁོ་རང་དཀའ་ལས་མ་བརྒྱབ་པའི་རྐྱེན་གྱིས་ད་དད་པའི་རྗེས་འབྲང་གི་མཐོང་ལམ་དེ་མ་གཏོགས་ཆོས་ཀྱི་རྗེས་འབྲང་གི་མཐོང་ལམ་དེ་ཐོབ་མ་ཐུབ་པ་རེད་ཟེར་བ་རེད་དེ་ཡིན་ཙང་དད་པའི་རྗེས་འབྲང་གི་མཐོང་ལམ་དེ་ད་དེའི་ལས་གཉིས་མདང་གི་དེ་ཡག་ཡོད་རེད་ད་མདང་གི་དེ་རེད་བ་མདང་གི་བསམ་གཏན་ས་དྲུག་པོ་གང་རུང་ལ་བརྟེན་བརྟེན་ཆོག་གི་ཡོད་པ་གང་ཞིག་ལ་བསམ་གཏན་དང་པོའི་ཉེར་བསྡོགས་ལ་བརྟེན་ན་གཞན་པ་ཚང་མ་མ་འོངས་མི་སྐྱེ་བའི་ཚུལ་གྱིས་ཐོབ་གི་རེད་ལབ་དགོས་རེད་བ་འདི་རེད། ད་ལྟ་དོགས་གཅོད་ཅིག་ག་རེ་བཏང་གི་ཡོད་རེད་ལབ་ན། ད་ཉན་ཐོས། དེ་འདྲའི་གི་ཉན་ཐོས་མཐོང་ལམ་པ་འདི་གིས་བསམ་གཏན་དང་པོའི་ཉེར་བསྡོགས་ལ་བརྟེན་ནས་ཉན་ཐོས་ཀྱི་མཐོང་ལམ་སྡུག་བསྔལ་ཆོས་བཟོད་རྒྱུད་ལ་སྐྱེས་པ་འདིའི་ཚེ། ཡང་བསམ་གཏན་དང་པོའི་དངོས་གཞི་ཙམ་པོ་བ་ལ་བརྟེན་ནས་སྐྱེས་པའི་སྡུག་བསྔལ་ཆོས་བཟོད་འདི་མ་འོངས་མི་སྐྱེ་བའི་ཚུལ་དུ་ཐོབ་པ་ཡིན་པར་ཐལ། དེ་ཡོད་པར་ཐལ། ཡོད་རེད་པས། དེ་འདྲའི་གི་མཐོང་ལམ་དེ། མཐོང་ལམ་ཆོས་ཅན། ཡ། ཁོ། དེ་འདྲའི་གི་མཐོང་ལམ་གྱི། མཐོང་ལམ་ཡིན་པར་ཐལ། ཡོང་ས་རེད་པས།

འོ། དེའི་ཕྱིར་བསམ་གཏན་དང་པོའི་དང་གཉིས་པའི་དངོས་གཞི་དང་གསུམ་པའི་དངོས་གཞི་ལ་བརྟེན་པའི་མཐོང་ལམ་དེ་མ་འོངས་མི་སྐྱེ་བའི་ཚུལ་དུ་ཐོབ་པ་ཡིན་པའི་ཕྱིར། ཁོ་མ་འོངས་མི་སྐྱེ་བའི་ཆོས་ཅན་ཡིན་པའི་ཕྱིར། ཁོ། ཡོད་པར་ཐལ། ཡིན་པར་ཐལ་མ་འོངས་མི་སྐྱེ་བའི་ཆོས་ཅན་ཡིན་པའི་ཕྱིར། ཁྱབ་བ་མ་བྱུང་ཟེར་ན། ང་ཚོ་འདུ་བྱེད་ཡིན་ན་སྐྱེས་པ་ཡིན་པས་མ་ཁྱབ་ཤོག་ལབ་ན་མ་འོངས་མི་སྐྱེ་བའི་བུམ་པ་ཆོས་ཅན་ལབ་དགོས་ར་ད་བྱེད་ར་མ་བ་གི། ད་ཡོད་ལབ་ན་ཁོ་དང་རྒྱུད་གཅིག་ཏུ་གྱུར་པའི་གང་ཟག་གི་རྒྱུད་ལ་མེད་དེ་ལས་གཞན་པའི་རྒྱུད་ལ་མེད་པའི་ཕྱིར། དེ་ལས་གཞན་པའི་གང་ཟག་གི་རྒྱུད་ལ་ཡོང་དགོས་དོན་ཡོད་མ་རེད་རང་དང་རྒྱུད་གཅིག་ཏུ་གྱུར་པའི་གང་ཟག་གི་རྒྱུད་ལ་ཡོད་ན་ད་ཁོའི་རྒྱུད་ལ་མཐོང་ལམ་ཐ་མ་གཉིས་ཀས་འགྲུབ་བོ་ད།

ད་ཚོད་ཡོད་ན་ཆོས་ཅན་དེ་ཚུར་འཁྱེར་ཡོང་གི་རེད་མི་སུ་དང་སུ་ཡིན་ན་ཚང་མས་འཁྱེར་ཡོང་གི་རེད་མཐོང་བའི་ལམ་ལ་བཟོད་པ་དང་ཤེས་པ་ཇི་ལྟར་སྐྱེ་བ་ན་མ་འོངས་པ་ཐོབ་ལ་སྡུག་གང་ལ་སྡུག་བསྔལ་ཆོས་བཟོད། ཉེར་བསྡོགས་ལ་བརྟེན་ནས་སྐྱེས་སོང་ན་དངོས་གཞི་ལ་བརྟེན་པའི་སྡུག་བསྔལ་ཆོས་བཟོད་དེ་མ་འོངས་མི་སྐྱེ་བའི་ཚུལ་གྱིས་ཐོབ་པ་ཡིན་པར་ཐལ་ཁོ་མ་འོངས་མི་སྐྱེ་བའི་ཆོས་ཅན་ཡིན་པར་ཐལ་འོ་ན་ཁོ་ཡོད་པར་ཐལ་སུའི་རྒྱུད་ལ་ཡོད་ལབ་དགོས་རེད་བ།

ཁོའི་གི་འཕངས་འབྲས་གྱུར་པའི་དམྱལ་བའི་རྣམ་སྨིན་གྱི་ཕུང་པོ་དེ་ཡོད་རེད་པས་ག་རེ་བྱས་ནས་ཡོད་མ་རེད། ཡོད་མ་རེད། ཁོ་དགྲ་བཅོམ་པའི་འབྲས་བུ་ཐོབ་ཚར་བ། དེའི་འབྲས་བུ་དེ་འབྲས་བུ་དེ་བྱུང་ན་ཁོའི་རྒྱུད་ལ་བྱུང་དགོས་རེད་མ་གཏོགས་མི་གཞན་པའི་རྒྱུད་ལ་བྱུང་ན། གཞན་གྱིས་བསགས་པའི་ལས་དེ་གཞན་གྱི་འབྲས་བུ་གཞན་གྱིས་ལས་ཀྱིས་བསགས་པའི་འབྲས་བུ་གཞན་གྱིས་མྱོང་བ་ཐལ་བའི་སྐྱོན་ཡོད་རེད་བ།

དབུ་མ་རང་རྒྱུད་པའི་ལུགས་ལ། ག་ཅིག་ཟེར་ན་རང་གི་འཕང་བྱར་གྱུར་པའི་ཡང་སྲིད་ཕྱི་མ་དེ་ཁོ་བརྟག་པ་མཐའ་བཟུང་རེད་བ་གལ་སྲིད་དགྲ་བཅོམ་པའི་འབྲས་བུ་མ་ཐོབ་ན་ཡོང་གི་རེད་མ་གཏོགས་དགྲ་བཅོམ་པའི་འབྲས་བུ་ཐོབ་ན་ཡོང་ས་ཁོ་རང་མི་འདུག་ཨ། ད་བྱེ་བྲག་སྨྲ་བ་གིས། ཁོ་ལ་མ་འོངས་མི་སྐྱེ་བའི་ཆོས་ཅན་ལ་གོ་རང་གི་འཕང་བྱར་གྱུར་པའི་ཡང་སྲིད་ཕྱི་མ་དེ་མ་འོངས་མི་སྐྱེ་བའི་ཆོས་ཅན་རེད་ད་ཁོ་ལ། རེད་བ་སྐྱེ་ཡ་མི་དགོས་ཟེར་རེད་བ། ད་དབུ་མ་རང་རྒྱུད་པས་འདི་ལ་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་མིང་བཏགས་དགོས་ཡོད་མ་རེད་མ་གཏོགས་ཐ་སྙད་ཡོད་མ་རེད་མ་གཏོགས་བྱེ་བྲག་སྨྲ་བ་ལབ་ན་ཁོ་ལ་མ་འོངས་མི་སྐྱེ་བའི་ཆོས་ཅན་བཟོས་ཚར་རེད་ད་གི་རེད་ད། ཧ་གོ་སོང། ཨོ་དེ་རེད་ད། དཔེར་ན་ར་བ་ཉིད་རང་གི་འཕང་བྱར་གྱུར་པའི་ཡང་སྲིད་ཕྱི་མ་འཕེན་བྱེད་ཀྱི་ལས་ཡིན་ན་རང་གི་འཕང་བྱར་གྱུར་པའི་ཡང་སྲིད་ཕྱི་མ་ཡོད་མི་དགོས་ལ་དབུ་མ་རང་རྒྱུད་པའི་ལུགས་ལ། དཔེར་ན། ཤེས་སྒྲིབ་ཀྱི་བག་ཆགས་ལ་མཚན་ཉིད་ག་རེ།

ད་རྒྱུན་མཐའི་བར་ཆད་མེད་ལམ་རྒྱུད་ལ་སྐྱེ་བ་ལ་མངོན། རྒྱུན་མཐའི་བར་ཆད་མེད་ལམ་རྒྱུད་ལ་སྐྱེ་བ་ལ་མངོན་དུ་ཕྱོགས་པའི་བྱང་ཆུབ་སེམས་དཔའ་ས་བཅུ་པ་བའི་རྒྱུད་ལ་ཤེས་སྒྲིབ་ཀྱི་ས་བོན་གཅིག་ཡོད་རེད། ད་དེ་འདྲ་བོ་དེ་ཆོས་ཅན། རང་གི་ཉེར་འབྲས་སུ་གྱུར། རང་གི། བདེན་འཛིན་གྱིས་ཐུན་མོང་མ་ཡིན་པའི་ལག་རྗེས་བཞག་པ་ལ་བརྟེན་ནས་བྱུང་ཞིང། རང་ཡུལ་སོ་སོ་བདེན་གྲུབ་ཏུ་སྣང་བའི་གཉིས་སྣང་འཁྲུལ་པའི་དངོས་ཀྱི་ཉེར་ལེན་ཡིན་པ་དང། ཆོས། ཤེས་སྒྲིབ་ས་བོན་གྱི་མཚན་ཉིད་རེད་པ། ད། ཆོས་ཅན་དེ་ཉིད་ག་རེ་བཙུགས་སོང། བསམ་བློ་བཏང་མ་སོང་དྲན་ངེས།

ཨོ། རྒྱུན་མཐའི་བར་ཆད་མེད་ལམ་རྒྱུད་ལ་སྐྱེ་བ་ལ་མངོན་དུ་ཕྱོགས་པའི་གང་ཟག་འདི་གི་རྒྱུད་ལ། རང་ཡུལ་སོ་སོ་བདེན་གྲུབ་ཏུ་སྣང་བའི་གཉིས་སྣང་འཁྲུལ་པའི་དངོས་ཀྱི་ཉེར་ལེན་ཅིག་ཡོད་ན། ཉེར་འབྲས་དེ་ས་བཅུ་པའི་རྒྱུད་ལ་བཞག་དགོས་རེད་བ། ཨོ། ད། མགོ་ད་ཚོད་མ་སོང་ད་ཡིན་ན་རིགས་འགྲེ་འདི་དང་བ་ད། རང་གི། རང་ཡུལ་སོ་སོ་བདེན་གྲུབ་ཏུ་སྣང་བའི་གཉིས་སྣང་འཁྲུལ་པའི་དངོས་ཀྱི་ཉེར་ལེན་ཡིན་ན། རང་གི་ཉེར་འབྲས་སུ་གྱུར་པའི་རང་ཡུལ་སོ་སོ་བདེན་གྲུབ་ཏུ་སྣང་བའི།

ད་གང་བྱེད་འོ་འདུག་ས་འདི་དང་ད་ཉེ། རྟོག་རྟོག་ཁྱོད་རང་ཚོ་ག་ལབ་དགོས་ལབ་ན། མ་འོངས་མི་སྐྱེ་བའི་ཆོས་ཅན་དེ་དང། དབུ་མ་རང་རྒྱུད་པ་གིས་ད་ལྟ། ཚེ་འདི་ལ་ཉན་ཐོས་དགྲ་བཅོམ་པའི་འབྲས་བུ་ཐོབ་པར་ངེས་པའི་ངན་སོང་སྐྱེ་བ་འཕེན་བྱེད་ཀྱི་ལས་དེ་རང་གི་འཕང་བྱར་གྱུར་པའི་ཡང་སྲིད་ཕྱི་མ་ཁོང་ཚོ་འདྲ་བོ་རེད། རང་གི་འཕང་བྱར་གྱུར་པའི་ཡང་སྲིད་ཕྱི་མ་འཕེན་བྱེད་ཀྱི་ལས་རེད་དེ་རང་གི་འཕང་བྱར་གྱུར་པའི་ཡང་སྲིད་ཕྱི་མ་ཡོད་མ་རེད་བ།

ད་རྗེས་ཤེས་རྗེས་ཤེས་དང་པོ་གསུམ་གྱི་སྐབས་ཀྱི་ཀུན་རྫོབ་ཤེས་པ་དེ་ཆོས་ཅན་བདེན་པའི་རྣམ་ཅན་ཡིན་པར་ཐལ། ཁོས་ཁོ་ས་ག་རེ་རེད་ལབ་སོང་ལབ་ན། མཐོང་ལམ་དེ་ས། མཐོང་ལམ་དེ་ས་ག་བ་ལ་བརྟེན་རྒྱུ་ཡིན་ན་དེ་ཡི་རང་ས་དེ་དང་འོག་ས་རེད། དམིགས་པ་དེ་བདེན་པའི་རྣམ་པ་ཅན་རེད་ལབ་སོང།

བཟའ་མི་ཆགས་ན། ཨོའོ། Good། ཨོ་ད་དཔེ་ཆའི་ནང་ལ་བདེན་པ་མངོན་པར་རྟོགས་པའི་མཐའ་ལས་བྱུང་བ་མ་གཏོགས་ལབ་ཡོད་མ་རེད་ད། ད་རྟོགས་པ་ཅིག་ཡོང་དགོས་ས་ཁྱོན་ནས་མི་འདུག་ཟེར་བའི་ཁ་སང་མཐོང་ལམ་གྱི་བར་རུ་མཐོང་ལམ་མཉམ་བཞག་གི་གནས་སྐབས་སུ་མཐོང་ལམ་མཉམ་བཞག་གི་བར་རུ་སླེབས་ཡོང་དགོས་རེད་བ། ད་མི་དེ་ཚོ་མི་མངོན་སུམ་རེད་འགྲོ་གི་འདུག་ཟེར་བ་མངོན་སུམ་ཡིན་ན་ནི་བདེན་པ་སྡུག་བསྔལ་བདེན་པ་མངོན་སུམ་དུ་རྟོགས་པའི་བློ་རེད་འགྲོ་གི་དེ་ལབ་ན་ཟག་མེད་ཀྱི་ཤེས་པ་ལ་འགྲོ་གི་རེད་དེ་ནི་ཀུན་རྫོབ་ཤེས་པ་འགྲོ་ས་ཡོད་མ་རེད་བ་ཟེར་རྩོད་པ་འདི་ཚུགས་པ་རེད་ད་དོན་དག་ཨོ་ད་ཁོ་ཀུན་རྫོབ་ཤེས་པ་ཡིན་པ་ནི་ཐག་ཆད་ཚར་བ། ད་བདེན་པའི་རྣམ་པ་ཅན་ཡིན་ལབ་ཚར་བ། ཨོ་ད་འདི་བསམ་པའི་རྟགས་འདི་རེད། ད་འདི་སྡེ་ཚན་གཅིག་འགྲོ་ས་ཡིན་ད་ད་སྒོམ་ལམ་དུ་དུ་ཐོབ་ད་འདི་ཡག་པོ་བསྲེ་ཡ། ཆགས་བཅས་བཅུ་དྲུག་པ་ད་ཡིན་དང་གཉིས་པ་སྒོམ་ལམ་དུ་དུ་ཐོབ་ནི་ཆགས་བཅས་བཅུ་དྲུག་པ་ལ། ལམ། ཆགས་བཅས་བཅུ་དྲུག་པ་ལམ་རྗེས་ཤེས་ལ་གནས་པས་ཤེས་པ་དྲུག་ཐོབ་བོ། ལ། ད། ཆགས་བཅས་ལབ་ན་ཧ་གོ་གི་རེད་བ། བསམ་གཏན་དང་པོའི་དངོས་གཞི་མ་ཐོབ་ཀྱི། ཨོ། ད། བཅུ་དྲུག་པ་ལམ་བརྒྱད་བཤད་དེ། བཅུ་དྲུག་པ་ལམ་རྗེས་ཤེས་དེ་སྒོམ་ལམ་རེད་བ། ཧཱུྃ་ཨོྃ། ཆགས་བཅས་བཅུ་དྲུག་པ་ལམ་རྗེས་ཤེས་ལ་གནས་པ་འདི་གིས་ཤེས་པ་དྲུག་ཐོབ་གི་རེད་ཟེར་བ་ད་ཁོའི་གནས་སྐབས་སུ་དྲུག་ཐོབ་སྟེ། བདེན་པ་བཞི་ཤེས་པ་ཆོས་ཤེས་རྗེས་ཤེས་ཏེ་དྲུག་ཐོབ་པའི་ཕྱིར། ད་འདི་སྐབས་སུ་བདེན་བཞི་ཤེས་པ་ཆོས་ཤེས་རྗེས་ཤེས་བྱས་ནས་དྲུག་ཐོབ་གི་རེད་བ་ད་ཁོ་རང་ད་ལྟ་ཁོ་རང་ག་རེ་རེད།

ཨོ་ལམ་ཤེས་པ་རེད། ད་ད་ག་རེ་ཆགས་པ་རེད་ཟེར་ན། ད་ལྟ་ཁོ་རང་ག་རེ་རེད། ཁོ་རང་ཆོས་ཤེས་དང་རྗེས་ཤེས་གཉིས་ཀའི་ནང་ནས་རྗེས་ཤེས། བདེན་པ་བཞི་ཤེས་པ་ནི་ལམ་ཤེས་པ་རེད་བ། ཐོབ་ཡ་དེ་ལ་ག་ཚོད་ཐོབ་གི་འདུག། དྲུག་དེ་ག་རེ་རེད། ཨོ་ཐོ། ད་ག་ལ་བ་ལ་ན། རྗེས་ཤེས་དང་ལམ་ཤེས་པ་གཉིས་དངོས་སུ་ཐོབ་ནས་གཞན་པ་ཚང་མ་མ་འོངས་མི་སྐྱེ་བའི་ཚུལ་དུ་ཐོབ་ལབ་པ་རེད། ཧ་གོ་སོང་ཨ། ད་དེ་ད་གིན་གཅིག་པ་གཅིག་རྐྱང་རེད་ད་མ་འོངས་མི་སྐྱེ་བ་རྐྱང་རྐྱང་འགྲོ་གི་རེད་ད་གིན་ང་ཚོ་མ་འོངས་མི་སྐྱེ་བ་དེ་བསམ་གཏན་ལ་སྦྱར་ནས་བཤད་ཡིན་པ། ད་ཁོ་རང་ངོ་བོ་ལ་སྦྱར་ནས་བཤད་བོ་རེད། བཅུ་དྲུག་པ་ལམ་རྗེས་ཤེས་ཀྱི་གནས་སྐབས་སུ། ད་འདི། གོ་བ་ཡག་པོ་ཆགས་པའི་ནམ་སང་ལབ་ཐུབ་གི་རེད་ཨང། ད་ག་ལེ་བྱེད་ཡ་ད་ལྟ་ཁོ་རང་ལ་ཐོབ་པའི་འདི་ལ་ལམ་ཤེས་པ་ཐོབ་བསྡད་ཤག། རྗེས་ཤེས་ཐོབ་བསྡད་ཤག་ད་གཞན་པ་ཚང་མ་ཐོབ་ཟེར་ཏེ་མ་འོངས་མི་སྐྱེ་བ་རེད་ལབ་བོ་རེད། གསལ་བོར་སོང་ཨ། ཨོ་ཡ་ཐོབ་བོ། མ། འདི་གབ་ཏུ་དུང་བར་ད་གིན་ནི་གཅིག་པར་ད་ཐེངས་མ་གཅིག་བསླབ་ཚར་བ་ད། ད། མ་ད་ད་གིན་ང་རང་ཚོ་མཐོང་ལམ་དུ་དུ་ཐོབ་སྒོམ་ལམ་དུ་དུ་ཐོབ་བཤད་པའི་ལྷག་མ་ལ་དུ་ཐོབ་བསླབ་ཚར་བ་ད། མཐོང་ལམ་དུ་དུ་ཐོབ་ཤེས་དུས་སྒང་ལ་མ་འོངས་མི་སྐྱེ་བ་ཤེས་ཨ་སོང། ཨོ་ད་གཅིག་པ་གཅིག་རྐྱང་རེད་དེ་རིགས་པའི་ཐོག་ནས་འགྲོ་འགྲོ་བར་ད་དབང་བྱས་ནས། བདེན་པ། མ་གཏོགས། འདི་སྐབས་སུ་སྡུག་བསྔལ་ཤེས་པ་དེ།

ཡོད་མ་རེད། སྡུག་བསྔལ་ཤེས་པ་ཡོད་མ་རེད་ཀུན་འབྱུང་ཤེས་པ་ཡོད་མ་རེད་འགོག་པ་ཤེས་པ་ཡོད་མ་རེད་ཆོས་ཤེས་ཁོ་ན་ཡོད་མ་རེད་རྗེས་ཤེས་རེད་རྗེས་ཤེས། ཨོ། ཁོ་དངོས་སུ་རྗེས་ཤེས་དང། ལམ་ཤེས་པ་དེ་དངོས་སུ་ཐོབ་ནས་གཞན་རྣམས་མ་འོངས་མི་སྐྱེ་བའི་ཚུལ་དུ་ཐོབ་པ་རེད་ཟེར་བ་རེད། ཨོ་དེ། སྦྱོར་བ་དེ་བཞིན་དུ་ཕྱི་མ་རྣམས་ལ་སྦྱོར་བ་དེའི་དེ་བཞིན་ཕྱི་མ་རྣམས་ལ་ཡང་རིགས་འགྲེ་ལབ་ན་གཞན་པ་ཚང་མ་ལ་སྡུག་ཅག་ཡིད་ཅག་གིས་འགྲོ་བ་ལ་དབང་བྱས་ནས་ཡོང་གི་རེད། ཀུན་རྫོབ་ཤེས་པ་མི་ཐོབ་སྟེ་ལམ་མངོན་པར་རྟོགས་པའི་མཐའ་ལས་བྱུང་བའི་ཀུན་རྫོབ་ཤེས་པ་མི་ཐོབ་དེ་ལས་གཞན་པའི་ཀུན་རྫོབ་ཤེས་པ་ཐོབ་པའི་རྒྱུ་མཚན་མེད་པའི་ཕྱིར། ད་འདིའི་སྐབས་སུ་ཀུན་རྫོབ་ཤེས་པ་ཐོབ་གི་མ་རེད། ག་ཅི་ཡིན་ཟེར་ན། ཐོབ་ན། ལམ་མངོན་པར་རྟོགས་པའི་མཐའ་ལས་བྱུང་བའི་ཀུན་རྫོབ་ཤེས་པ་ཐོབ་དགོས་རེད། ལམ་མངོན་པར་རྟོགས་པའི་མཐའ་ལས་བྱུང་བའི་ཀུན་རྫོབ་ཤེས་པ་དེ་ཡོང་ས་ཁོ་ན་ཡོད་མ་རེད། ད་ལམ་ཆ་ཚང་སྒོམ་ཐུབ་གི་མ་རེད་བ་ལ་བར། དེ་ལས་གཞན་པའི་ཀུན་རྫོབ་ཤེས་པ་ནི་ཡོང་ས་ཁོ་ན་མི་འདུག་ལ་བར། ཧ་གོ་སོང་ཨ། ད། རོ་ཨ། ཆགས་བཅས་བཅུ་དྲུག་པ་ལམ་རྗེས་ཤེས་ཀྱི་གནས་སྐབས་སུ་ཤེས་པ་ག་ཚོད་ཐོབ་མ་ཐོབ་རྐྱེན་ཤེས་དུས་སྒང་ལ་ཀུན་རྫོབ་ཤེས་པ་ཐོབ་མ་སོང་ཨ།

བཅུ་དྲུག་པ་འདོད་པ་ལ་འདོད་ཆགས་དང་བྲལ་བ་བྲལ་བས་དེའི་སྟེང་དུ་ཕ་རོལ་སེམས་ཤེས་པ་སྟེ་བདུན་ཐོབ་བོ། ལ་ད་ད་གིན་ཆགས་བཅས་རེད་མ་གཏོགས་འདོད་པ་ལ་འདོད་ཆགས་དང་བྲལ་བ་ཡིན་ན་ནི་ཕ་རོལ་སེམས་ཤེས་བསྣན་པའི་རྐྱེན་བྱས་བདུན་ཐོབ་ཆོག་གོ་རེད་ཟེར་བ། ད་ལྟར་སོང་ཨ། ཨ་ཡ། ཀུན་རྫོབ་ཤེས་པ་དང་ཟད་པ་ཤེས་པ་དང་མི་སྐྱེ་བ་ཤེས་པ་མི་ཐོབ་པ་ནི་སྔར་དང་འདྲ་ལ། ལ། གསལ་པོ་རེད་སོང་ཨ།

སྒོམ་ལམ་ལ་སྒོམ་ལམ་དུ་ཤེས་པ་དུ་ཐོབ་ལ་ཐེངས་མ་ག་ཚོད་རེད་སོང་ཆགས་བཅས་བཅུ་དྲུག་པ་ལ་གཅིག་བྱས་འདོད་ཆགས་དང་བྲལ་བ་ཡིན་ན་གཉིས་བྱས་རེ་ཨ་སོང་གྲངས་ཀ་ཚིག་ཨ་ད་གྲངས་ཀ་ཚིག་བོར་ད་གཉིས་བྱས་དགོས་སོང་དེ་གཉིས་ལ་ད་དང་པོ་ཆགས་བཅས་བཅུ་དྲུག་པ་ལ་འདོད་ཆགས་དང་བཅས་པའི་བཅུ་དྲུག་པ་ལམ་རྗེས་ཤེས་ལ་ཐོབ་སྟངས་ཅིག་ཤེས་ཡར་སོང་བ་གཉིས་པ་དེ་འདོད་པ་ལ་འདོད་ཆགས་དང་བྲལ་བའི་བཅུ་དྲུག་པ་ལམ་རྗེས་ཤེས་ག་ཚོད་ཐོབ་སྟངས་ཤེས་ཡར་སོང་གཉིས་སོང་བ་དང་གསུམ་པ་དེ་སྟེ། དེ་ཡི་གོང་མ། ཆགས་བཅས། ཆགས་བཅས་ཀྱི་སྒོམ་པའི་ལམ་ལ་དེ་ཡི་སྟེང་དུ་ཀུན་རྫོབ་ཤེས་པ་བསྣན་པའི་བདུན་ཐོབ་བོ། ལ། ད་དེའི་གོང་མ་ལབ་ན་ད་གིན་ང་ཚོ་བཅུ་དྲུག་པ་ལམ་རྗེས་ཤེས་ཡིན་པ། ད། བཅུ་དྲུག་པ་ལམ་རྗེས་ཤེས་དེ་ཡང་རྗེས་ཐོབ་ཏུ་ཡར་ལྡང་གི་རེད་བ་དེའི་གོང་མ། ད་རྗེས་ཐོབ་ཏུ་ལྡང་བའི་སྐབས་སུ་འདོད་ཆགས་དང་བཅས་པ་ཡིན་ན་ཤེས་པ་ག་ཚོད་ཐོབ་ཀྱི་རེད་ལབ་ན་ད་གིན་གྱི་སྟེང་དུ་ཀུན་རྫོབ་ཤེས་པ་སྣོན་པ་བརྒྱབ་བྱས་བདུན་ཐོབ་ཀྱི་རེད་ལ་འོ་ད། ད་གིན་ཆགས་བཅས་དྲུག་འོ་ད་གང་ལ་གང་གང་གང་དྲུག་གི་དྲུག་གི་དྲུག་གི་བྱེད་བར་བ། འོ་ད། དེའི་གོང་མ་གསུམ་པ་དེ་ལ་དེའི་གོང་མ་ཆགས་བཅས་ལ། སྒོམ་ལམ་ལ་གནས་པ་འདི་གིས་ད་རྗེས་ཐོབ་བཟོ་ལ་ཅི་རེད་ད་རྗེས་ཐོབ་ཟེར་ན་འགྲིག་གི་རེད་རྗེས་ཐོབ་ལབ་ན་འགྲིག་གི་རེད་དེའི་གོང་མ་ལ་རྗེས་ཐོབ་ཡེ་ཤེས་ཡོད་རེད་མཉམ་བཞག་ཡེ་ཤེས་ཡོད་རེད་བ། མཉམ་བཞག་པ་ཡང་ཡོད་ད་མཉམ་བཞག་པ་ཡང་ཡོད་ཧ་གོ་སོང་ཨ། འོ་ད་འདིར། དེའི་གོང་མ་ཆགས་བཅས་ཀྱི་སྒོམ་པའི་ལམ་ལ། དེའི་སྟེང་དུ་ལབ་ན་དེའི་སྟེང་དུ་ལབ་ན། ད། འོ། དྲུག་གི་སྟེང་དུ་ཀུན་རྫོབ་ཤེས་པ་སྣོན་པ་བརྒྱབ་བྱས་བདུན་ཐོབ་བོ། ལ། ལྷག་སོང་ཨ་ཁོ་ལ་སྡུག་བསྔལ་ཤེས་པ་ཡོད་རེད་བ་ད་བཅུ་དྲུག་པ་ལམ་རྗེས་ཤེས་ཀྱི་རྗེས་ལ་སྡུག་བསྔལ་ཤེས་པ་ཡོད་རེད་ཀུན་འབྱུང་ཤེས་པ་ཡོད་རེད་འགོག་པ་མངོན་དུ་བྱེད་པ་ཡོད་རེད་རྗེས་ཤེས་མངོན་དུ་བྱེད་པ་ཡོད་རེད་ཆོས་ཤེས་མངོན་དུ་བྱེད་པ་ག་རེ་མངོན་དུ་བྱེད་བྱེད་ཡོད་རེད་བ་ཁོ་ལ་ཨོ། རྗེས་ཐོབ་བྱས་ཡང་སྒོམ་ལམ་མཉམ་བཞག་པ་དེ་ནི་ཡོད་རེད་བ་ད་ཨོ། ད་དེ་ལས་འོ་དེ་རེད་ད་ག་ཚོད་རེད་སོང་གསུམ་པ་དེ་རེད་སོང་ཨ།

དྲུག་པ། གོང་མ་སྲིད་རྩེ་ལས་གྲོལ་བའི་རྣམ་གྲོལ་ལམ། རྣམ་གྲོལ་ལམ་དང་པོ་བརྒྱད་ལ་ཡང་སྔར་གྱི་བདུན་ཐོབ་བོ། ལ་ད་གིན་སྔར་བདུན་པོ་དེ་ཐོབ་གི་རེད་ཟེར་བ། བདུན་པོ་དེ། བདུན་པོ་ད་གིན་བདུན་ཡོད་བ། ཨོ་ད། དྲུག་གི་སྟེང་དུ་ཀུན་རྫོབ་ཤེས་པ་སྣོན་པ་བརྒྱབ་ནས་བདུན་རེད། ད་ལྟ།

སྲིད་རྩེ་དང་འདོད་པ་དེ་ཕར་ཕུད་ན་ག་ཚོད་ཡོད་རེད་བར་དུ་དེ་ལ། ཨོ། དེ་རེད་ད་ས་བར་པ་བདུན་ལས་རྒྱལ་བའི་བར་ཆད་མེད་ལམ་དང་ལབ་ན་ས་བར་པ་བདུན་གྱི་ཉོན་མོངས་ཀྱི་དངོས་གཉེན་བྱེད་པའི་བར་ཆད་མེད་ལམ་ཟེར་བ། དེ་ང་ཚོ་ནམ་རྒྱུན་ཧ་གོ་གོ་བར་བ་བར་ཆད་མེད་ལམ་ཟེར་གྱི་ཡོད་རེད་བ་ད། ས་བར་པ་བདུན་ཧ་གོ་སོང་ཨ་ད།

གཞན་སེམས་ཤེས་པའི་མངོན་ཤེས། སྔོན་གྱི་གནས་འཆི་འཕོ་སྔོན་གྱི་གནས། སྔོན་གྱི་གནས་རྗེས་སུ་དྲན་པའི་མངོན་ཤེས། འཆི་འཕོ་བ་དང་སྐྱེ་བ་དྲན་པའི་མངོན་ཤེས། དེ་ལྔ་ཐོབ་ཡས་ཀྱི་བར་གྱི་སྦྱོར་བ་ཅིག་ཡོད་རེད། དེ་ལྔ་ཐོབ་པ་ལ་བརྩོན་པའི་སྦྱོར་བ་སྦྱོར་བ་དེ་ལ་བར་ཆད་མེད་ལམ་ལབ་དགོས། འོ་སྦྱོར་བ་དེ་ལ་བཏགས། བར་ཆད་མེད་ལམ་ཟེར་ན་དངོས་གཉེན་བར་ཆད་མེད་ལམ་གཅིག་པོ་མ་གོ་བར་ཀུན་གྱིས་ས་ཁ་སང་མཛོད་གནས་དྲུག་པ་ལ་ངས་ལབ་ཙང་སྤྱིར་བཏང་ནས་བར་ཆད་མེད་ལམ་ལབ་དུས་སྒང་ལ་ཡིན་གཅིག་མིན་གཅིག་བར་ཆད་དངོས་གཉེན་བར་ཆད་མེད་ལམ་ལ་གོ་དགོས་མ་རེད་སྦྱོར་བ་ལ་བར་ཆད་མེད་ལམ་ལབ་དགོས་ད། བར་ཆད་མེད་ལམ་དང། མཛོད་ཀྱི་ཐ་སྙད་རེད་བྱེ་བྲག་སྨྲ་བའི་ཐ་སྙད་རེད་འདི། བར་ཆད་མེད་ལམ། སློབ་པའི། གོ་སོང་གོ་མ་སོང། ས་བར་པ་བདུན་ལས། རྒྱལ་བའི་བར་ཆད་མེད་ལམ། སློབ་པའི་མངོན་ཤེས་ལྔ་དང་པོ་ལྔ་ཐོབ་པར་བྱེད་པའི་བར་ཆད་མེད་ལམ། སྤེལ་མར་བསྒོམ་པའི་བར་ཆད་མེད་ལམ་དག་དང་ལབ་ན་སྤེལ་མར་བསྒོམ་པ་ལབ་ན་བསམ་གཏན་བཞི་པའི་དངོས་གཞི་ལ་སྤེལ་སྒོམ་བྱེད་དགོས་རེད་པ། བརྗེད་ཚར་པ་འདྲ། བསམ་གཏན་བཞི་པའི་དངོས་གཞི་ཟག་བཅས་ཟག་མེད་ཟག་བཅས་སྤེལ་དགོས་རེད་པ།

གོང་མ་སྲིད་རྩེ་ལས་གྲོལ་བའི་རྣམ་གྲོལ་ལམ་དང་པོ་བརྒྱད་ལ་ཡང་ལབ་ན་སྲིད་རྩེ། སྲིད་རྩེ་ལ་བར་ཆད་མེད་ལམ་ག་ཚོད་ཡོད་རེད་སྲིད་རྩེ་ཉོན་མོངས་ག་ཚོད་ཡོད་རེད་སྒོམ་སྤང་ཉོན་མོངས། སྲིད་རྩེའི་སྒོམ་སྤང་ཉོན་མོངས་དགུ་བྱས་ར་བ་ད་དགུ་དེ་ལ་བར་ཆད་མེད་ལམ་དགུ་དང་རྣམ་གྲོལ་ལམ་དགུ་ཡོད་རེད་རྣམ་གྲོལ་ལམ་མཐའ་མ་དེ་མི་སློབ་ལམ་རེད་ལོ། ལོ། ནམ་རྒྱུན་ནི་ས་ལམ་ཆུང་ངུའི་ནང་ལོགས་ལ་འདོད་པའི་ཉོན་མོངས་སྐོར་དགུ་ནས་སྲིད་རྩེ་ཉོན་མོངས་སྐོར་དགུའི་བར་ལ། སྒོམ་སྤང་ཉོན་མོངས་བརྒྱད་ཅུ་རྩ་གཅིག་ཟེར་དུས་ཁ་སང་ནས་ཞུས་ཚར་ཡིན་པ། སྲིད་རྩེའི་སྒོམ་སྤང་ཉོན་མོངས་དགུ་ཡོད་རེད་དགུ་ལ་བར་ཆད་མེད་ལམ་དགུ་དང་རྣམ་གྲོལ་ལམ་དགུ་ཡོད་རེད་ད། རྣམ་གྲོལ་ལམ་མཐའ་མ་དེ་སྲིད་རྩེའི་ཉོན་མོངས་ཆུང་ངུ་ཆུང་ངུ་སྤངས་པའི་རྣམ་གྲོལ་ལམ་དེ་མི་སློབ་ལམ་རེད་ད། རྣམ་གྲོལ་ལམ་དང་པོ་བརྒྱད་དེ་སློབ་ལམ་རེད་བ།

ད་རྟོགས་པའི་ཀ་བ་ཆིངས་ཀྱི་སྒྲ་བྱོན་པ་དེ། མི་གཡོ་བའི་དབང་པོ་རྣོན་པོ་ཆགས་འགྲོ་ཡོད་རེད་བ། ད་རྟོགས་པའི་ཀ་བ་ཆིངས་ཀྱི་སྒྲ་བྱོན་པ་དེ་མི་གཡོ་བའི་དབང་པོ་འཕོ་བའི་བར་ཆད་མེད་ལམ་ཞིག་ཡོད་རེད་ཟེར་བ། ད་དགྲ་བཅོམ་དགྲ་བཅོམ་པའི་རྒྱུད་ལ་བར་ཆད་མེད་ལམ་འདུག་ཨ། ཉོན་མོངས་ཀྱི་དངོས་གཉེན་བར་ཆད་མེད་ལམ་ཡོད་རེད་བས། ཟས་ཁོ་ན་མེད་བ་དགྲ་བཅོམ་པའི་རྒྱུད་ལ་བར་ཆད་མེད་ལམ། སུ་གཅིག་ལབ་གི་མ་རེད་བ་དེ་ནི། འོ་ད། འདི་བར་ཆད་མེད་ལམ་དེ་དངོས་གཉེན་བར་ཆད་མེད་ལམ་མ་རེད་ད་དོན་དག་འོ་དེ་རེད་ད། འོ་དེ་རེད་ད། རྟོགས་པའི་སྐལ་བ་ཅན་མི་གཡོ་བའི་དབང་པོ་འཕོ་བའི་བར་ཆད་མེད་ལམ་ལ་ཡང་སྔར་གྱི་དྲུག་གི་སྟེང་དུ། ད་སྔར་གྱི་དྲུག་གི་སྟེང་དུ་ལབ་ན། མི་བསྐྱོད་པའི་ཁར་ཚེ་སྔར་གྱི་དྲུག་གི་སྟེང་དུ་ལབ་དུས་འདི་ཕ་མ་རྩིས། ག་རེ་ཟེར་ན། ཀུན་རྫོབ་ཤེས་པ་དེ་མ་རྩིས་པ་བྱས།

ད་སློབ་པ་དབང་པོ་སྦྱངས་པའི་བར་ཆད་མེད་ལམ་ལ་སྔར་གྱི་དྲུག་ཐོབ་བོ། བར་ཆད་མེད་ལམ་ཡིན་ན་ནི་ཤེས་པ་དྲུག་རེད། རྣམ་གྲོལ་ལམ་ཆགས་བཅས་ཡིན་ན་ནི་ཤེས་པ་དྲུག་རེད། རྣོན་པོ་ཡིན། ཆགས་བྲལ་ཡིན་ན་ནི་བདུན་རེད། ཁ་ཅིག་གིས་ཀུན་རྫོབ་ཤེས་པ་ཡང་ཐོབ་གི་ལབ་གི་འདུག་ཟེར་བ་ད།

སྲིད་ཉོན་དགུ་པ་སྟེ། དེ་བཞིན་དུ་སྲིད་རྩེའི་ཉོན་མོངས་པ་ལས་རྣམ་པར་རྒྱལ་བའི་བར་ཆད་མེད་ལམ་ཐ་མ་ལ་ཡང་སྔར་གྱི་ཤེས་པ་དྲུག་ཐོབ་བོ་ལབ་ན་བདེན་བཞི་ཤེས་པ་ཆོས་ཤེས་རྗེས་ཤེས་དྲུག་ཐོབ་གི་རེད་ལ། ཟད་པ་ཤེས་པ། ཟད་པ་ཤེས་པ་ལ་དབང་རྟུལ་གྱིས་མི་སྐྱེ་བ་ཤེས་པ་ཟད་པ་ཤེས་པ་ལ་དབང་རྟུལ་གྱིས་མི་སྐྱེ་བ་ཤེས་པ་མ་གཏོགས་དགུ་ཐོབ་བོ། ལབ་ན་ཟད་པ་ཤེས་པ་ཉེ་དུ་དགྲ་བཅོམ་པ་ཟད་པ་ཤེས་པ་དབང་པོ་རྟུལ་པོ་གཅིག་ཡོད་རེད། དབང་པོ་རྟུལ་པོ་དེ་གིས་མི་སྐྱེ་བ་ཤེས་པ་ཐོབ་ཡ་ཡོད་མ་རེད་བ་ཁོ་རྣོན་པོ་ཆགས་ན་མ་གཏོགས། ཡོད་མ་དེ་ས་ཟད་པ་ཤེས་པ་ཐོབ་གི་རེད་བ་གེ། ཟད་པ་ཤེས་པ་རྒྱུད་ལ་སྐྱེས་པའི་སྐབས་ལ་ཤེས་པ་དགུ་ཐོབ་གི་རེད་ཟེར་བ། ཁ་སང་དབང་པོ་རྟུལ་པོ་ལ། ཁ་སང་མི་སྐྱེ་བ་ཤེས་པ་ཐོབ་གི་མ་རེད།

འདི་ཐོབ་བོ་ད་རྟོགས་པའི་སྐལ་བ་ཅན་མི་གཡོ་བ་དེར་དབང་པོ་འཕོ་བའི་རྣམ་གྲོལ་ལམ་ལའང་རྣམ་གྲོལ་ལམ་ཐ་མ་ལའང་ཤེས་པ་བཅུ་ཀ་ཐོབ་བོ་བཅུ་ཐོབ་བོ་ལ། རྟོགས་པའི་སྐལ་བ་ཅན་མི་གཡོ་བ་དེར་དབང་པོ་འཕོ་བའི་གྲོལ་བའི་དབང་པོ་འཕོ་བའི་གྲོལ་བའི་ལམ་ཐ་མ་ལའང་ཤེས་པ་བཅུ་ཐོབ་བོ་ལ། ཁྱེད་སོང་ཨ། འོ་ད་དེ་ཤེས་པ་ད་ལྟ་འདིའི་ནང་ལོག་ནས་རེད་པ་ཁ་ཤས་དངོས་སུ་ཐོབ་ཁ་ཤས་མི་སྐྱེ་བའི་ཚུལ་གྱིས་ཐོབ་པ་རེད་མ་གཏོགས་ཚང་མ་མཉམ་དུ་ཐོབ་ཟེར་ཡ་ཡོད་མ་རེད་ད། ང་སོང་ད་གཙོ་བོ་དེ་མང་ཆེ་བ་དེ་ད་ལྡང་གི་ཡང་གཙོ། ངེད་ལ་ནི་ཚང་མ་ཉེ་ཐུག་གི་མེད་ཡིན་ཙང་བཅུ་དྲུག་པ་ལམ་རྗེས་ཤེས་ལས་སླ་བོར་འདུག་ཨ། བཅུ་དྲུག་པ་ལམ་རྗེས་ཤེས་ཀྱི་སྐབས་སུ། ལམ་རྗེས་ཤེས་དང་ལམ་ཤེས་པ་དང་རྗེས་ཤེས་གཉིས་ད་ལྟ་བ་ཐོབ་ནས་གཞན་པ་ཚང་མ་མ་འོངས་མི་སྐྱེ་བའི་ཚུལ་གྱིས་ཐོབ་ཨ།

ཕྱག་ཆའི་བཅུ་དྲུག་པ་ལ་དྲུག་མདོ་ལས་ཕྱག་དང་འདྲ་བའི་བདུན་ཚིག་གཉིས་འདི་གང་ལ་འགྲོ་འདུ་བ། མ་སྤངས་པོ་འདི་མ་ལ་སྤངས་པོ་འདུ་བ་འོ་དེ། ཕྱག་ཆའི་བཅུ་དྲུག་པ་ལ་དྲུག་མདོ་ལས་ཕྱག་དང་འདྲ་བའི་བདུན། འདིའི་དགོངས་མ་ཕྱག་ཆེན་གྱི་བསྒོམ་པའི་ལམ་ལ་བདུན་ཐོབ་བོ། ལ་དུ་གང་ལ་བཅུ་དྲུག་པ་ལམ་ཇི་ཞིག་གི་དགོངས་མ། འོ་ད། འདོད་པ་ལ་འདོད་ཆགས་དང་མ་བྲལ་མཁན་གཅིག་ཡིན་ན་ནི་རྗེས་ཐོབ་པ་དང་མཉམ་གཞག་ག་འདྲས་ཡིན་ན་ཡང་ཤེས་པ་བདུན་ཐོབ་ཀྱི་རེད། དེའི་གོང་མ་ཆགས་བཅས་ཀྱི་སྒོམ་པའི་ལམ་ལ་བདུན་ཐོབ་བོ། ས་བདུན་ལས་རྒྱལ་ལབ་ན་ས་བར་པ་བདུན་ལས་འདོད་ཆགས་དང་བྲལ་བའི་བར་ཆད་མེད་ལམ། ས་བདུན་ལས་རྒྱལ་མངོན་ཤེས་དང་ལབ་ན་མངོན་ཤེས་ལྔ་དང་པོ་ཐོབ་པར་བྱེད་པའི་བར་ཆད་མེད་ལམ། ས་བདུན་ལ་རྒྱལ་ངོ་ཤེས་དང།

བ། ས་བར་པ་བདུན་དང་མངོན་ཤེས་ལྔ་དང་པོ་ཐོབ་པར་བྱེད་པ་དང་རྟོགས་པའི་སྐལ་བ་ཅན་མི་གཡོ་བའི་དབང་པོ་འཕོ་བ་དང་སྤེལ་མ་བསྒོམ་པར་བྱེད་པའི་བར་ཆད་མེད་ལམ་དག་དང། གོང་མའི་གྲོལ་བའི་ལམ་བརྒྱད་ལའང། ལབ་ན། སྲིད་རྩེ་ལས་གྲོལ་བའི་རྣམ་གྲོལ་ལམ་དང་པོ་བརྒྱད་ལ་ཡང་ཤེས་པ་བདུན་ཐོབ་ཀྱི་རེད། གཅིག་པ་རེད་ཨ་སོ། སློབ་པའི་སྦྱོང་བའི་གྲོལ་བ་ལ་ཤེས་པ་དྲུག་གམ་བདུན་ཐོབ་བམ། བར་ཆད་མེད་པའི་ལམ་ལ་དྲུག་ལབ། ད་སློབ་པ་དབང་པོ་སྦྱོང་བའི་རྣམ་གྲོལ་ལམ་ཆགས་བཅས་ཡིན་ན་ཤེས་པ་དྲུག། ཆགས་བྲལ་ཡིན་ན་ཤེས་པ་བདུན། བམ་ཟེར་དེ་ཁ་ཅིག་གིས་ཀུན་རྫོབ་ཤེས་པ་ཐོབ་ཀྱི་རེད་ལབ། སློབ་པ་དབང་པོ་སྦྱོང་བའི་བར་ཆད་མེད་ལམ་ལ་ཤེས་པ་དྲུག་ཐོབ་ཀྱི་རེད། དེ་བཞིན་སྲིད་རྩེ་ལས་རྒྱལ་ལའང། ལབ་ན་དེ་བཞིན་དུ་སྲིད་རྩེའི་ཉོན་མོངས་དགུ། སྲིད་རྩེའི་ཉོན་མོངས་ལས་རྒྱལ་བར་བྱེད་པའི་རྣམ་གྲོལ་ལམ་མ་རེད་རྒྱལ་བར་བྱེད་པའི་བར་ཆད་མེད་ལམ་ཐ་མ་སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ལ་ཡང་ཤེས་པ་དྲུག་ཐོབ་ཀྱི་རེད། ཨོ་ད་འདི་འགྲོ། ཏག་ཏག་རེད་སེམས་མ་སོང། ད་དེ་ཡ། ཨོ་དེ་རེད་ད། ད།

འོ། ལས་སླ་བོ་བྱེད་སྙིང་རྗེ་མོ་བྱེད་དེ་ནི། རྩོད་པ་རྩོད་ན་རྩོད་བདེ་བོ་ཡག་པོ་ཞིག་ཡོད་རེད་དང་དོན་དག་འདི་རེད། ད་སྔར་བཤད་པའི་ལྷག་མ་འདོད་པ་ལ་འདོད་ཆགས་དང་བྲལ་བའི་རྣམ་གྲོལ་ལམ་ཐ་མ་དང་མངོན་ཤེས་དང་པོ་ལྔ་ཐོབ་པའི་རྣམ་གྲོལ་ལམ་དང་སྤེལ་མ་སྒོམ་པའི་རྣམ་གྲོལ་ལམ་ལ། ཟད་མི་སྐྱེ་ཤེས་པ་མ་གཏོགས་པ་བརྒྱད་ཐོབ་བོ། ལབ་ན་བཤད་པའི་ལྷག་མ་ལ་བརྒྱད་ཐོབ། ལབ་ན་བཤད་པའི་ལྷག་མ་དེ་ལ་བརྒྱད་ཐོབ་ཀྱི་རེད་ལབ་རེད་ལྷག་མ་ག་རེ་གི་ལྷག་མ་རེད་ལབ་ན་ལྷག་མ་དེ་ད་གིན་ངས་ཞུས་ཡིན་པ། ཨོ། བར་ཆད་མེད་ལམ་བཤད་ཡོད་ན། བར་ཆད་མེད་ལམ་བཤད་བྱས་རྣམ་གྲོལ་ལམ་བཤད་མེད་ན་རྣམ་གྲོལ་ལམ་ལྷག་མ། རྣམ་གྲོལ་ལམ་བཤད་ནས་བར་ཆད་མེད་ལམ་བཤད་མེད་ན་བར་ཆད་མེད་ལམ་ལྷག་མ་རེད་ད། དེ་ཡིན་ཙང། སྔར་བཤད་པའི་ལྷག་མ་འདོད་པ་ལ་འདོད་ཆགས་དང་བྲལ་བའི་རྣམ་གྲོལ་ལམ་ཐ་མ། ཡང་ན་འདོད་ཉོན་དགུ་པའི་རྣམ་གྲོལ་ལམ་ཐ་མ་འདི་ཁོ་ནི་བར་ཆད་མེད་ལམ་དང་རྣམ་གྲོལ་ལམ་གང་བཤད་ཡོད་མ་སྔ་མ་མ་བཤད་གྱུར་གྱི་ལྷག་མ་རེད་གོ། ད་མངོན་ཤེས་དང་པོ་ལྔ་ཐོབ་པའི་རྣམ་གྲོལ་ལམ་ལབ་ན་བར་ཆད་མེད་ལམ་བཤད་ཡིན་པ། ཨོ། རྣམ་གྲོལ་ལམ་བཤད་པས་སྤེལ་མ་སྒོམ་པར་བྱེད་པའི་བར་ཆད་མེད་ལམ་བཤད་ཡིན་པ། རྣམ་གྲོལ་ལ་ཤས་མེད་བ། འོ་ད་ཤེས་དཔལ་བླ་མ་ལག་འགེལ་ཐོབ་བྱས་པས། ད་དགེ་ལུགས་རྒྱུད་སྒྲོལ་སྔ་མ་ང་ཚོ་འདི་བྲིས་པ་ལས་ནི་ཤེས་དཔལ་བླ་མ་ལག་འགེལ་ཐོབ་བྱས་པས་ཤེས་དཔལ་བླ་མ་དུས་ཡོད་ལ་སོགས། ད་ཧ་མ་གོ་གི་ཡིན་ན་ནི་རེ་བ་གང་ཡོད་མ་རེད་བ། ད་ཧ་གོ་གི་ཡོད་ན་བཤད་པའི་ལྷག་མ་ལབ་ན་སྔར་བཤད་མ་མྱོང་བའི་ཆ་ནས་ལྷག་མ་བརྩི་ཡ་ཅིག་དང་སྔར་བར་ཆད་མེད་ལམ་དང་རྣམ་གྲོལ་ལམ་གཉིས་ཀྱི་ནང་ནས་བར་ཆད་མེད་ལམ་བཤད་རྣམ་གྲོལ་ལམ་མ་བཤད་ན་ལྷག་མ་རེད། ད་འདི་ག་རེ་ག་རེ་རེད་ལབ་འདུག་གང་ལ། འདི་ནང་ལས། ས་སྦ་བ་བདུན་ལས་འདོད་ཆགས་དང་བྲལ་བའི་རྣམ་གྲོལ་ལམ། མངོན་ཤེས་ལྔ་དང་པོ་ལྔ་ཐོབ་པར་བྱེད་པའི་རྣམ་གྲོལ་ལམ་སྤེལ་མ་སྒོམ་པར་བྱེད་པའི་རྣམ་གྲོལ་ལམ། ཡིན་པ།

འོ་ན་ལམ་འོ་ན་ལམ་གང་དུ་ས་དུའི་ཤེས་པ་ཐོབ་ཅེ་ན་ལམ་གང་དུ་ས་དུའི་ཤེས་པ་ཐོབ་བྱས་ན། ས་འོག་མ་གང་ལས་ས་འོག་མ་གང་ལས་ཆགས་པ་དང་བྲལ་བར་བྱ་བའི་ཕྱིར། སྦྱོར་ལམ་ལ་སོགས་པ་བཞི་དང། འཇིག་རྟེན་ལས་འདས་པའི་ལམ་གྱིས་འདོད་ཆགས་དང་བྲལ་བའི་གོང་མས་བསྡུས་པའི་ལམ། གང་ཐོབ་པ་དེར་ཡང་དེར་ཡང། དེར་ཡང། རང་ས་དང་འོག་མས་བསྡུས་པའི་ཟག་མེད་ཀྱི་ལམ་ཐོབ། ཟད་པ་ཤེས་པ་ལ་ཟག་མེད་དུ་མ་ཟད་ཟག་བཅས་ཀྱི་ཡོན་ཏན་མི་སྡུག་པ་བསྒོམ་པ་དང་དབུགས་འབྱུང་རྔུབ་དང་དྲན་པ་ཉེར་གཞག་སོགས་ཀྱང་ཐོབ། དེར་ཡང་བསམ་གཏན་ས་དྲུག་དང་གཟུགས་མེད་བཞི་དང་འདོད་པ་སྟེ་ས་བཅུ་གཅིག། ས་བཅུ་གཅིག་པོ་ཀུན་གྱིས་བསྡུས་པ་ཐོབ་སྟེ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་གྱིས་ཉོན་མོངས་པའི་ཐོབ་པ་བཅོམ་ནས་ཆོས་ཀྱི་རྒྱལ་སྲིད་ཆེན་པོ་ཐོབ་པ་ཡིན་པས་དེ་དག་དགེ་བ་རྣམས་སྐྱེས་ཀྱི་ཚུལ་དུ་བསུ་བའི་ཕྱིར། དཔེར་ན་རྒྱལ་པོ་ཆེན། དཔེར་ན་རྒྱལ་སྲིད་ཆེན་པོ་ཐོབ་པའི་ཐོབ་པའི་ཡུལ་མི་རྣམས་ཀྱིས་སྐྱེས་ཀྱི་ཚུལ་དུ་བསུ་བ་བཞིན་ནོ། ད་ག་ལ་ག་ལ་འོ། ད་ཁོ་རང་གི་སྤུ་གུ་གཅིག་ལ་སྤུ་གུ་གཅིག་རྒྱལ་པོ་ཆེན་པོ་རྒྱལ་པོའི་སྤུ་གུ་གཅིག་ད་རྒྱལ་པོ་ཆེན་པོ་ཆགས་ཡོང་དུས་ག་ལ་ཡུལ་མི་ཐམས་ཅད་ཀྱིས་ད་ཁོའི་གོ་གནས་མཐོན་པོ་ཆགས་པ་དེ་གི་མེ་ཏོག་གིས་པད་ཤག་གིས་ཁ་བཏགས་གིས་ནི་བསུ་གི་རེད་བ། ང་ཚོ་དགེ་བཤེས་བཏང་ཚར་བ་དང་མི་མང་པོ་ཡོང་གི་འདུག་ཨ།

རེད་སོང་ཨ། ད། སྦྱོར། ཡང་ན་ནི་སྦྱོར་ལམ་ལ་སོགས་པ་བཞི་དང་ལབ་ན་སྦྱོར་ལམ་མཐོང་ལམ་སྒོམ་ལམ་དང། སྦྱོར་ལམ་བྱེད། མཐོང་ལམ་བྱེད་སྒོམ་ལམ་བྱེད་མི་སློབ་ལམ། ཚོགས་ལམ་མ་བརྩིས་པ་བྱེད། སྦྱོར་ལམ་ལ་སོགས་པ་བཞི་དང་ད་ག་རེའི་སྐབས་དུ་ཡིན་ན་དེ་བཞི་དང། ཚིག་འདིའི་དོན་དག་གོ་སོང་ཨ། སྦྱོར་ལམ། སྦྱོར་ལམ་གྲོལ་སོ་ཞིག་མ་ཡིན་པ་བཅས་སྦྱོར་ལམ། མཐོང་ལམ། འགོག་ལམ། མི་སློབ་ལམ། སྦྱོར་ལམ་གྱི་སྐབས་སུ་ཡང་ཐོབ་ཡས་ཡོད་རེད་མཐོང་ལམ་གྱི་སྐབས་སུ་ཐོབ་ཡས་ཡོད་རེད་སྒོམ་ལམ་གྱི་ཚང་མའི་སྐབས་སུ་ཡོད་རེད་བ་ད། འོ་ད། ད་གང་ཕྱིར་ག་ལ་འོ་ཟེར་ན་ཡོན་ཏན་གོང་མ་དེ་ཐོབ་ན་འོག་མ་དེ་མཉམ་དུ་སླེབས་ཡོང་གི་རེད་ཟེར་བ་ད། འཇིག་རྟེན་ལས་འདས་པའི་ལམ་གྱིས་འདོད་ཆགས་དང་བྲལ་བས་གོང་མས་བསྡུས་པའི་ལམ་གང་ཐོབ་པ་དེར་ཡང་ལབ་དུས་ག་ལ། འཇིག་རྟེན་ལས་འདས་པའི་ལམ་གྱིས་འདོད་ཆགས་དང་བྲལ་བའི་སྐབས་ལ་གོང་མས་བསྡུས་པའི་ལམ་དེ་ཐོབ་ཡོང་གི་རེད་བ། ཐོབ་པ་དེར་རང་ས་དང་འོག་སས་བསྡུས་པའི་ཟག་མེད་ཀྱི་ཡོན་ཟག་མེད་ཀྱི་ཟག་མེད་ཀྱི་ལམ་རྣམས་ཐོབ་ལབ་དུས་ད་གོང་མས་བསྡུས་པའི་ཡོན་ཏན་དེ་ཐོབ་ཡོང་དུས་ང་ལ་འོག་མ་གིས་བསྡུས་པའི་ཡོན་ཏན་དེ་ཐོབ་ཡོང་གི་རེད་ཟེར་བ་དང། དཔེར་ན་དཔེར་ན་ར་ད་ངས་གང་ལབ་འདུག་དེ་ར་ད་དཔེར་ན་ར་ཉན་ཐོས་འཕགས་པ་གཅིག་གིས་བསམ་གཏན་དང་པོ་ལ་འདོད་ཆགས་དང་བྲལ་ནས་བསམ་གཏན་གསུམ་པའི་དངོས་གཞི་ཐོབ་ན་བསམ་གཏན་གཉིས་པའི་དངོས་གཞི་ཐོབ་ན། གོང་མའི་ཡོན་ཏན་ཐོབ་སོང་ཨ། ད་བསམ་གཏན་དང་པོའི་དངོས་གཞི་དེ་ཚོ་ཞོར་ལ་མཉམ་དུ་སླེབས་ཡོང་གི་ཁོས་མངོན་དུ་མ་བྱས་ན་ཡང་འདྲ་ཁོའི་རྒྱུད་ལ་ཡོད་ད་མངོན་དུ་བྱེད་ཆོག་ཆོག་འདྲ་བོ་ཆགས་འགྲོ་མངོན་དུ་མ་བྱས་ན་ཡང་འདྲ། དཔེར་ན། ད་དཔེར་ན་འདི་བཟོ་འདྲ་ཅིག་ལབ་དགོས་རེད། འདི་དག་རང་རེད་ཡོན་ཏན་དག་རང་རེད་ད་དཔེར་ན་རོགས་སྦྱོར་ལམ་ཐོབ་ན་ཚོགས་ལམ་ཐོབ་ལབ་ན་ལེན་ཕོད་ཀྱི་མི་འདུག་ཨ། མི་འདུག་མ་གཏོགས་བསམ་གཏན་གཉིས་པའི་དངོས་གཞི་ཐོབ་ན་དང་པོ་ཞར་ལ་སླེབས་ཡོང་གི་གསུམ་པ་ཐོབ་ན་གཉིས་པ་ཞར་ལ་སླེབས་ཡོང་གི་རེད་ཟེར་བཟོ་འདྲ་ཅིག་ད། ཐོབ་སྟེ། ད་འདི་སློབ་པ་ལ་རེད་ལ་འོ་སློབ་པ་ལ་རེད་ཟེར་སློབ་པ་ལ་དེ་འདྲས་རེད་ཟེར། ད་དགྲ་བཅོམ་པ་ཡིན་ན་ཟད་པ་ཤེས་པ་ལ་ཟག་མེད་དུ་མ་ཟད། ལ། ཟད་པ་ཤེས་པས་དགྲ་བཅོམ་པ་ཡིན་ན་ཟག་མེད་ཀྱི་ཡོན་ཏན་ཐོབ་པ་ཙམ་དུ་མ་ཟད་ཟག་བཅས་ཀྱི་ཡོན་ཏན་རྩ་ར་རྩོ་རེ་ཚང་མ་ཐོབ་ཡོང་གི་རེད་ཟེར་བ་ད། དགྲ་བཅོམ་པ་ལ། ཟད་པ་ཤེས་པ་ལ་ཟག་མེད་དུ་མ་ཟད་ཟག་བཅས་ཀྱི་ཡོན་ཏན་མི་སྡུག་པ་བསྒོམ་པའི་ཏིང་ངེ་འཛིན། དབུགས་འབྱུང་རྔུབ་བསྒོམ་པའི་ཏིང་ངེ་འཛིན་དྲན་པ་ཉེར་གཞག་ལ་སོགས་པ་དེ་དག་ཀྱང་ཐོབ་འགྲོ་གི་རེད། ཁོ། དེ་ལས་གང་ཡོན་ཏན་དེ་ཐོབ་ན་འོག་དེ་ཐོབ་ཡོང་གི་རེད། དེ་ཡང་བསམ་གཏན་ས་དྲུག་གི་སས་བསྡུས་པ་གཟུགས་མེད་དང་པོ་བཞི་དང་འདོད་པ་དེ་ས་བཅུ་གཅིག་གི། ས་བཅུ་གཅིག་པོ་ཀུན་གྱིས་བསྡུས་པ་དེ་ཐོབ་ཀྱི་རེད། ག་ཅི་ཡིན་ཟེར་ན། རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་གྱིས་ཟད་པ་ཤེས་པ་ཐོབ་ཡོང་དུས་ཁོ་ན་དགྲ་བཅོམ་པ་ཆགས་འགྲོ་འདུག་ག་ལ་དེ་ནི་དགེ་བ་ཐམས་ཅད་སྐྱེས་ཀྱི་ཚུལ་དུ། སྐྱེས་ཀྱི་ཚུལ་དུ་ལ་ན་སྐྱེས་ཟེར་ན་ཨ་ཁུ་རྔན་པ་ལ་བར་བ། དྲིན་གྱིས་དོན་རྗེ་བཙུན་འཕགས་པ་ཐོགས་མེད་དགའ་ལྡན་དུ་ཕེབས་པས་དེ་ནི་འཛམ་བུ་གླིང་གི་མི་རྣམས་ལ་སྐྱེས་ཀྱི་ཚུལ་དུ་འབྱེད་རྣམ་པ་གཉིས་དང་རྒྱན་རྣམ་པ་གཉིས་དང། ཐེག་པ་ཆེན་པོའི་རྒྱུད་བླ་མ་ལ་སོགས་པ་སྤྱན་དྲངས་པ་རེད་ལ་ཞེས་བ། ཧ་གོ་སོང། སྐྱེས་ཟེར་དེ་ཧ་གོ་སོང། འོ། དེ་ལྟར་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་གྱིས་ཉོན་མོངས་པའི་ཐོབ་པ་བཅོམ་ནས་ཆོས་ཀྱི་རྒྱལ་སྲིད་ཆེན་པོ་ཐོབ་པ་ཡིན་པས་དགེ་བ་ཟག་བཅས་ཚང་མ་སྐྱེས་ཀྱི་ཚུལ་དུ་བསུ་བའི་ཕྱིར། སྐྱེས་ཀྱི་ཚུལ་དུ་ཚང་མ་རང་བཞིན་གྱིས་བསུ་ནས་ཡོང་གི་རེད་ཟེར་བ་ལྟར། དཔེར་ན་རྒྱལ་སྲིད་ཆེན་པོ་ཐོབ་པ་ལ་ཡུལ་མི་རྣམས་ཀྱིས་སྐྱེས་ཀྱི་ཚུལ་དུ་བསུ་བ་བཞིན་ནོ། ཧ་གོ་སོང། འོ་ན་རྙེད་པ་ལ་ཐོབ་པས་ཁྱབ་བམ་ཞེ་ན། ད་རྙེད་པ་རྙེད་པ་ལ་ན་ཐོབ་པ་ཡིན་པས་ཁྱབ་ཀྱི་རེད་པས་ལ་ན་སྔོན་འཁོར་བར་འདྲིས་པ་ལས་ཉམས་ནས་ཡང་རྙེད་པ་མ་འོངས་པ་མི་ཐོབ་སྟེ་དེ་ཡི་ཐོབ་པ་བཏང་བའི་ཕྱིར། འོན་ཀྱང་ཟག་མེད་ཀྱི་མ་འོངས་པ་ཐོབ་བོ། ད་འདི་འདི་བྱའོ། འདི་བྱེད་ལ་བྱའོ།